དཀྱིལ་ཤར་ཡུལ་གྲུའི་རྒྱལ་ཁབ་ཆུང་ཆུང་འདིར་འཛམ་གླིང་ཐོག་གི་རྩེད་འགྲན་ཆེ་ཤོས་འདིའི་མགྲོན་བདག་བྱེད་ཡག་གི་ཐོབ་ཐང་དེ་གང་འདྲ་ཐོབ་ཡོད་མེད་སྐོར་ལ་ཡང་ད་རེས་ཁ་སང་མི་ཚོས་དོ་སྣང་ཆེན་པོ་བྱེད་ཀྱི་འདུག་པས་དེ་རིང་ང་ཚོའི་ཕར་ཆེར་དཔྱད་ཞིབ་ལས་རིམ་འདིའི་ནང་ལ་ཡང་གནད་དོན་འདིའི་སྐོར་ལ་གླེང་སློང་ཁག་ཅིག་ཞུ་གི་ཡིན། ད་ཁ་སང་གཟའ་ཉི་མའི་ཉིན་ཁ་དེ་ཁ་ཏར་ནང་ལོགས་ལ་ཡང་འཛམ་གླིང་རྐང་རྩེད་སྤོ་ལོའི་རྩེད་འགྲན། དེ་འགོ་བཙུགས་པ་རེད། སྤྱིར་བཏང་བྱས་པ་ཡིན་ན་ང་སྤོ་ལོ་ད་དེ་འདྲས་ལྟ་མ་ཐུབ་ཉེས་མེད་ཅིག་ཡིན། ཡིན་ནའི་ལས་ད་ལོ་བཞི་བཞིའི་ནང་ལོགས་ལ་ཡང་རྐང་རྩེད་སྤོ་ལོའི་རྩེད་འགྲན་དེ་རྒྱུན་དུ་ཁོ་ནས་ཅིག་མ་ཆད་པར་བྱས་བྱས་ཧུར་ཐག་འབད་ཐག་བལྟ་ག་བྱེད་ཀྱི་ཡོད་དེ་ཕལ་ཆེར་ཚོད་དཔག་བྱས་ན་ང་ཚོ་ཆུང་ཆུང་སྒང་ལ་ཡག་ད་ལྷ་ས་ལ་ཡང་སྔ་མོ་ནས་རྐང་རྩེད་སྤོ་ལོའི་རྩེད་མོ་ཡག་ད་དགའ་པོ་ཞེ་པོ་ཅིག་ཡོད་རེད། ང་ཚོ་ཆུང་ཆུང་སྒང་ཡིན་པའི་སྐབས་དེ་ཡག་ད་ཕ་སྤོ་ལོ་ཞིག་ད་ད་རག་ཡག་ཁག་པོ་ཞེ་པོ་ཅིག་ཡོད་རེད་ལས་སྤོ་ལོ་ཞིག་ད་ད་རྩ་ཞེ་པོ་ཆེན་པོ་རེད་བྱས་བྱས།

ཧུར་ཐག་འབད་ཐག་བྱས་བལྟ་དགོས་བྱེད་ཀྱི་འདུག་ད་ཁ་སང་ཕ་གིར་ཡག་རྩེད་འགྲན་དེ་འགོ་བཙུགས་པའི་སྐབས་དེ་བརྙན་འཕྲིན་ཐོག་བལྟ་དུས་དངོས་གནས་རྒྱུན་དུ་དང་མ་འདྲ་བ་ཞེ་པོ་འདུག་ཨང། ཁོའི་ཕྱིའི་རྣམ་པ་དེ་ཨ་ནི་ཁ་ཏར་ཟེར་མཁན་དེ་བྱེ་ཐང་ཅིག་སྒང་ཆགས་བསྡད་ཡོད་རེད། ཁོང་ཚོའི་ལུས་རྩལ་ཐང་དེ་ཚོའི་བཟོ་དབྱིབས་དེ་ཚོ་མ་འདྲ་ཞེ་པོ་བཟོས་ཤག་ཨ་ནི་མིའི་ཆས་གོས་དེ་ཚོ་མ་འདྲ་ཞེ་པོ་ཅིག་ལྷག་པར་དུ་ཕ་གིར་འགོ་བཙུགས་པའི་མཛད་སྒོའི་སྒང་གི་ད་ཅིག་འཁྲབ་ཡག་དང་གཞས་བཏང་ཡག་ད་དེ་ཚོ་ད་རྒྱུན་དུ་ང་ཚོ་སྤྱིར་བཏང་བྱས་པ་ཡིན་ན་ཨ་ནི་ད་རྩེད་འགྲན་ཆེན་པོ་དེ་ཚོ་མང་ཆེ་ཡང་ན་ཡུ་རོབ་དང་འདོ་བར་ཡང་ན་ཨེ་ཤི་ཡའི་ཇེ་ཕན་དང་རྒྱ་ནག་དང་ཀོ་རི་ཡ་དང་འདི་འདི་གསུམ་དུ་མཐོང་བསྡད་པ་རེད་ཕི་ཁ་ཆེའི་ལུང་པ་གཅིག་ཨ་རབ་ཀྱི་ལུང་པ་གཅིག་སྒང་མཐོང་དུས་ཙམ་པ་དངོས་གནས་དེ་ཚོ་གཅིག་དམིགས་བསལ་ཁྱད་ཆོས་རེ་ཞེ་པོ་ཅིག་མཐོང་སྣང་ལ་ཡ་ཤུགས་ཆེན་པོ་ཞེ་པོ་ཅིག་བག་ཆགས་ཆེན་པོ་ཞུགས་ཀྱི་འདུག་ཨ་དེ་ཚོ་དངོས་གནས་ཡག་པོ་ཞེ་པོ་ཅིག་རེད་བསམ་གྱི་འདུག་ག་རེ་ཟེར་ན། འཛམ་བུ་གླིང་གི་ལུས་རྩལ་དེ་ཚོའི་རིགས་དེ་ཨ་ནི་ས་ཆ་མ་འདྲ་དང། རིག་གཞུང་གི་རྒྱབ་ལྗོངས་མ་འདྲ། འདི་འདྲས་ལ་ཡར་ཅིག་ག་ས་ག་ལ་ཚོགས་ག་འགྲོ་དགོས་པ་དེ་ནི་ཞེ་དྲག་གལ་ཆེན་པོ་རེད་ག་ད་ཡིན་ནའི་འདི་དང་དུས་མཚུངས་བྱས་དེ་རིང་ཁ་ཏར་ཟེར་ཡ་དེ་རྒྱལ་ཁབ་དེའི་ནང་ལོགས་ལ་ཡ་འཛམ་གླིང་རྐང་རྩེད་སྤོ་ལོའི་རྩེད་འགྲན་དེ་ཡང་མགྲོན་བདག་བྱེད་ཡག་ཐོབ་ཐང་དེ་གང་འདྲ་རག་ཡོད་མེད་སྐོར་ལ་ཡ་རྙོག་གླེང་ཆེན་པོ་ཞེ་པོ་ཅིག་ད་སྐབས་དེར་ཡ་ལོ་བཅུ་གཉིས་གོང་ལ་ཡ་ཁོང་ཚོར་ཐོབ་ཐང་དེ་རག་པའི་སྐབས་དེ་ལ་བྱུང་བ་ལ་ག་ད་རྙོག་གླེང་དེ་ག་དེ་ཆུང་རུ་མ་ཕྱིན་བྱས་ད་ད་རུང་ཡང་བསྐྱར་དུ་ཡག་ཅིག་ལངས་སྐྱོར་རེ་ཅིག་བརྒྱབ་བྱས་ད་གནས་ཚུལ་གསར་པ་མང་པོ་ཞེ་པོ་ཅིག་གོ་གི་འདུག་ཨ། དེ་འདྲས་སོང་ཙང་ངས་ད་དེ་རིང་གི་ཕར་རྒྱལ་དཔྱད་ཞིབ་ལས་རིམ་འདིའི་ནང་ལོགས་ལ་ཡང་གསར་འགྱུར་ཆེ་ཁག་ནང་ཐོན་བསྡད་པའི་གནས་ཚུལ་འདི་ཁ་ཤས་ཅིག་ངས་ངོ་སྤྲོད་ཞུས་ན་བསམ་བསམ་རེ་བྱུང། སྤོ་ལོ་དེ་ཕལ་ཆེར་ཚང་མ་ལོགས་ཀྱི་གཟིགས་ཀྱི་རེད་བྱས་ཙང་འདི་གཟིགས་པའི་སྐབས་དེ་འདིའི་རྒྱབ་ལྗོངས་ཀྱི་སུབ་ཟ་རེ་བྱས་བྱས་སྒྲུང་ཁ་ཤས་ཅིག་ངོ་སྤྲོད་ཞུས་ན་བསམ་བསམ་རེ་བྱུང། ཁ་སང་ད་གཟའ་ཉི་མའི་ཉིན་ཁ་ལ་ཡང་རྩེད་འགྲན་འདི་འགོ་མ་བཙུགས་གོང་གི་ཕལ་ཆེར་གཟའ་པ་སངས་ནས་འགོ་བཙུགས་བྱས

ཧྥ་རན་སི་གི་རྐང་རྩེད་སྤོ་ལོ་རྩེད་མཁན Michael Platini ཉིད་དེ་ད་ཁོ་རང་ཨ་ནི་ཧྥ་རན་སི་སྔོན་མ་སྤོ་ལོ་རྩེད་མཁན་སྐད་གྲགས་ཆེན་པོ་ཞིག་བྱས་རྒས་ཡོལ་ཕྱིན་པའི་རྗེས་ལ་ཨ་ནི་འདི་ཧྥིཧྥ་ཉིད་དེ Fifa ཟེར་འདི་ད་འཛམ་བུ་གླིང་ནང་ལོགས་ཀྱི་རྐང་རྩེད་སྤོ་ལོའི་ཚོགས་པ་དེ་རེད་ད་དེ་རྐང་རྩེད་སྤོ་ལོའི་ཚོགས་པ་དེའི་འགྲན་ཚོགས་དེ་ཁོང་ཚོས་སྒྲིག་འཛུགས་བྱེད་ཀྱི་ཡོད་པ་རེད་ཧྥིཧྥ་གི་སྲིད་འཛིན་གཞོན་པ་ཆགས་བསྡད་དེ་སྐབས་དེར་ཁོ་རང་དབང་ཆེན་པོ་ཅིག་ཡོད་པ་འདྲ་བྱས་ཙང་ཁོ་རང་ཧྥ་རན་སིའི་སྲིད་འཛིན Sarkozy གི་ཕོ་བྲང་ལ་ཡང་ཨ་ནི་ཉིན་གུང་ཁ་ལག་མཆོད་ག་ཕེབས་ཆེད་གདན་ཞུ་འབྱོར་བ་རེད། ཁོ་རང་ཕ་གིའི་ཕོ་བྲང་ལ་འབྱོར་བའི་སྐབས་དེ། སྲིད་འཛིན་མ་ཇེབ་ཅེ་འདིའི་ཚབ་ཡིན་ན། ཉིན་གུང་ཞལ་ལག་མཆོད་མཁན་དེ་ཁ་ཆེའི་རྒྱལ་ཁབ་ཁ་ཏར་གྱི་སྲིད་བློན་དང་རྒྱལ་སྲས་གཙོ་བྱས་ཡོད་རེད་པ། འདི་གཉིས་གཉིས་ཕེབས་ཡོད་ས་རེད། བྱས་རྗེས་ཨ་ཁོ་ཚོ་མཉམ་དུ་ཨ་ནི་ཞལ་ལག་དེ་མཆོད་པ་རེད། ད་ཞལ་ལག་དེ་མཆོད་ཤུལ་རིང་ཀར་ཡང་ཁོ་ཚོའི་བར་དག་ལ་ཡ་བཀའ་མོལ་ག་རེ་བྱུང་ཡོད་མེད་དང་མོས་མཐུན་ག་རེ་བྱུང་ཡོད་མེད་དེ་ཡིན་ན་ད་ད་དུང་མི་ཚོས་གསལ་པོ་ཤེས་ཀྱི་མེད་པ་འདྲ། འདི་རྗེས་ལ་ཡང་རང་ཁྲིམས་ཁང་དང་ད་མང་པོ་གཅིག་ལ་ད་འདིའི་སྐོར་འགྲེལ་བཤད་རྒྱག་དགོས་བྱུང་ཤག་འགྲེལ་བཤད་ག་དུས་བརྒྱབ་ནས་ཁོ་རང་གིས་མི་འདྲ་མི་འདྲ་བརྒྱབ་བྱས་འདི་ཚོའི་བར་དག་ལ་འགལ་ཟླ་ཞེ་པོ་ཅིག་ཡོད་རེད། ད་གང་ལྟར་ཡིན་མི་ཚང་མས་ཤེས་ཡག་ཅིག་ག་རེ་བྱུང་རེད་ཟེར་ན Michael Platini རང་ཞལ་ལག་དེ་མ་མཆོད་གོང་གི་ཉིན་མོ་ཁ་ཤས་གོང་ལ་ཡང་འགྲན་རྩོད་དེ་ཁ་ཏར་སྤྲད་ཡག་ལ་ཡང་ཞེ་པོ་ཅིག་གིས་ངོ་རྒོལ་ནས་ཞལ་ལག་མཆོད་ཚར་བའི་རྗེས་ལ་ཡང་ཉིན་མོ་ཁ་ཤས་རྗེས་ལ་ཡིན་ན་དངོས་སུ་ཕ་གིར་ཡ་ད་འགྲན་རྩོད་དེ་མགྲོན་བདག་རྒྱལ་ཁབ་སུ་ལ་སྤྲད་མེད་ཀྱི་འོས་ཤོག་དེ་འཕངས་པའི་སྐབས་དེ་ཡིན་ན་ཁོ་རང་གིས་ཁ་ཏར་སྤྲད་ཀྱི་ཡིན་ཟེར་བྱས་ཡིན་ན། འོས་ཤོག་འཕངས་ཡོད་ས་རེད། གནས་ཚུལ་འདི་ནས་ཡིན Michael Platini གཅིག་པོ་མ་ཡིན་པ། FIFA ཟེར་མཁན་འདིའི་ནང་ལོགས་འགན་འཛིན་དང་འགན་འཛིན་གཞོན་པ་འདི་མ་ཡིན་པའི་ཁོང་ཚོའི་ད་འགན་འཛིན་ཚོགས་པའི་མི་ཉི་ཤུ་ཐམ་པས་འོས་ཤོག་འཕངས་རྗེས་ལོ་བཅུ་གཉིས་ཀྱི་རྗེས་ལ་ཡ། འགྲན་རྩོད་འདི་རྒྱལ་ཁབ་སུ་ལ་སྤྲད་ག་འདི་ཁོང་ཚོས་ཐག་གཅོད་བྱེད་ཀྱི་འདུག་བྱེད་སྟངས་འདི་ཐག་གཅོད་བྱས་པའི་སྐབས་དེ་མི་ཉི་ཤུ་ཐམ་པ་དེ་ག་དེ་མང་ཆེ་གིས་ངས་ད་གིན་ཞུས་པའི་སྒྲུང་འདི་ནང་བཞིན་བཤད་ཡོད་ས་རེད། ཁོང་ཚོའི་བསམ་བློ་ལ་ཡ་དུས་ཚོད་དུས་ཚོད་བཞིན་འགྱུར་ལྡོག་ཞེ་པོ་ཕྱིན་བཞག་བྱེད་སྟངས་འདི་རྐྱེན་གྱིས་མི་མང་པོ་ཅིག་གིས་དོགས་པ་བྱེད་ཡག་བྱས་པས་ན་ད་ཁ་ཏར་རྒྱལ་ཁབ་ཀྱིས་ཁོང་ཚོ་ལ་ཡང་དངོས་སུ་དངུལ་མང་པོ་སྤྲད་ཡོད་ནའི་རེད་སྤྲད་མེད་ནའི་རེད་ད་གང་ལྟར་ཐབས་ཤེས་རྣམ་པ་སྣ་ཚོགས་བཏང་བྱས་མི་དེ་དག་སྒང་ཁའི་བསམ་བློ་བསྒྱུར་བྱས་ཨ་མཐའ་མ་དེ་ཡིན་ན་ད་ད་ལྟ་འཛམ་བུ་གླིང་ནང་ལོགས་ཀྱི་འགྲན་རྩོད་ཆེ་ཤོས་དེ་དཀྱིལ་ཤར་ཡུལ་གྲུའི་བྱེ་ཐང་གི་རྒྱལ་ཁབ་ཆུང་ཆུང་ཁ་ཏར་ཟེར་མཁན་ནང་འཚོགས་དགོས་ཡག་གི་ད་རྒྱུ་མཚན་གཙོ་བོར་དེ་དང་རྒྱབ་ལྗོངས་གཙོ་བོར་དེ་འདི་འདྲ་ཆགས་བསྡད་ཡོད་རེད་ཟེར་བྱས་འཁོད་ཤག་འདི་ནི་གསར་ཤོག་འདི་ནང་ཡང་འཁོད་ཡག་གཞན་པ་གཅིག། ག་རེ་འདུག་ཟེར་ན་དཔེར་ན་ཆ་བཞག་ན་འདི་རེད་བཞག། འཛམ་གླིང་རྐང་རྩེད་སྤོ་ལོའི་རྩེད་འགྲན་འདི་ལོ་བཅུ་གཉིས་རྗེས་ལ་ཡང་ད་རྒྱལ་ཁབ་གང་ལ་ཚུགས་དགོས་ཀྱི་ཡོད་མེད་དེ་ད་ལྟའི་འདི་ཆ་བཞག་པ་ན་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་དེ་ད་ཉིས་སྟོང་བཅུའི་ལོ་ལ་ཐག་གཅོད་བྱས་འདུག་ཨང་དེ་མ་བྱས་གོང་ལ་ཡིན་ན། འཛམ་བུ་གླིང་ནང་རྒྱལ་ཁབ་བཞི་ལྔ་གཅིག་གིས་ཡང་ང་ཚོའི་རྒྱལ་ཁབ་ཀྱི་མགྲོན་བདག་བྱེད་ཀྱི་ཡིན་ཟེར་བྱས་ཡང་སྙན་སེང་ཞུ་དགོས་ཀྱི་ཡོད་ས་རེད་སྙན་སེང་ཞུས་པའི་རྗེས་ལ་ཡང། FIFA། ཁོང་ཚོས་ཚོགས་པ་ཞིག་བཏང་རྗེས་རྒྱལ་ཁབ་དེ་ག་སྒང་ཁ་ལོག་བརྟག་དཔྱད་བྱས་པ་དང་ག་རེ་ཟེར་ཁོང་ཚོས་ཆ་རྐྱེན་དེ་ག་འདྲ་ཡོད་མེད་དེ། བྱས་རྗེས་ཡིན་ན་ཚུར་ཡོང་རྗེས་ཁོང་ཚོས་ཚོགས་པ་དེའི། སུའུ་ཙི་ལན་གྱི་གྲོང་ཁྱེར་ཇི་ནི་ཝར་ཡོད་རེད། ཇི་ནི་ཝར་ཡར་ཡོང་རྗེས་ཁོ་ཚོས་སྙན་ཞུ་ཕུལ་རྗེས་ཡིན་ན་ཁོ་ཚོས་བརྟག་དཔྱད་བྱས་པའི་མཐོང་ཚུལ་ག་རེ་བྱུང་ཡོད་མེད་ཀྱི་བསམ་འཆར་དེ་ཡར་ཞུ་གི་འདུག་དེ་ཞུས་པའི་སྐབས་དེར་དཔེར་ན་ཆ་བཞག་ན་སྤྱི་ལོ་ཉིས་སྟོང་བཅུའི་ལོ་ལ་ཡང་ཁོ་ཚོས་འདི་གའི་རྒྱལ་ཁབ་དེར་བརྟག་དཔྱད་བྱས་རྗེས་ཚུར་ཡོང་བའི་རྗེས་ལ FIFA གི་འགོ་ཁྲིད་ཚོ་ལ་ཡང་ཕུལ་བའི་སྙན་ཐོའི་ནང་ལོགས་ལ་ཡང་ཁ་ཏར་ལ་ཡང་ལྟ་ཚུལ་གསུམ་འདུག། དང་པོ་དེ་ཡིན་ན་ཨ་ད་ཁ་ཏར་ཟེར་མཁན་རྒྱལ་ཁབ་དེ་ཆུང་དྲག་ཐག་ཆོད་བཞག་ཟེར། ཨ་ནི་འཛམ་གླིང་རྐང་རྩེད་སྤོ་ལོའི་རྩེད་འགྲན་དེ་ཡིན་ན་ད་ཞེ་པོ་ཅིག་རྙོག་དྲ་ཆེན་པོ་དང་དེ་ནས་འགྲིམ་འགྲུལ་དང་དེ་ཚོ་ཞེ་པོ་ཅིག་དགུ་འཁོར་ཕལ་ཆེར་ཁོ་ཚོས་བྱེད་ཐུབ་མདོག་ཁ་མ་རེད་བྱས་ཙང་དེ་བྱས་ན་ཡག་པོ་མི་འདུག། གཉིས་པ་དེ་ག་རེད་ཟེར་ན། ཁ་ཏར་ཟེར་མཁན་དེ་གནམ་གཤིས་དེ་ཁྱོན་ནས་ཡོང་ས་མ་རེད་སྤྱིར་བཏང་བྱས་ན་འཛམ་གླིང་རྐང་རྩེད་སྤོ་ལོའི་རྩེད་འགྲན་དེ་ཡིན་ན་དབྱར་ཁ་ཚུགས་དགོས་རེད། དབྱར་ཁ་ཕ་གིར་ཡ་ད་ཁ་ཏར་ཟེར་མཁན་དེ་ད་ཞེ་པོ་ཅིག་གནམ་ཚ་པོ་བྱས་བྱེད་སྟངས་རྐྱེན་ལ་བྱས་བྱས་ཡིན་ཁྱོན་ནས་ཚུར་འཁོར་ཐུབ་ཡ་མི་འདུག་གནམ་གཤིས་ཀྱིས་ཡོང་ས་མ་རེད། ཨ། གསུམ་པ་དེ་ག་རེད་ཟེར་ན། ད་སྤྱིར་བཏང་བྱས་པ་ཡིན་ན་རྐང་རྩེད་སྤོ་ལོའི་རྩེད་འགྲན་གྱི་མགྲོན་བདག་བྱེད་མཁན་རྒྱལ་ཁབ་འདི་ཁོ་རང་ཚོ་རང་རྦད་དེ་འདིའི་སྔོན་ལ་ཡང་ཨང་དང་པོ་གཉིས་པ་དེ་རག་མེད་པ་ཡིན་ན་ལས་སྤྱིར་བཏང་ཁོ་རང་རྒྱལ་ཁབ་འདིའི་ནང་ལོགས་ལ་ཡང་རྐང་རྩེད་སྤོ་ལོ་རྩེད་ཡག་གི་སྲོལ་རྒྱུན་དེ་རྒྱུན་རིང་པོ་ཡོད་པ་དང་ཨ། རྩེད་འཇོ་བ། འདིའི་འོ་ཙམ་ཡོད་པ་ཞིག་སྐད་ཆ་ཡིན་ས་རེད། ད་ཡིན་ན་ལས་ཁ་ཏར་ལ་ཡང་དེ་འདྲའི་རྐང་རྩེད་སྤོ་ལོའི་རྩེད་འགྲན་རྩེད་མཁན་གྱི་ཁོ་ཚོ་ཚོགས་པ་འདི་ཡག་པོ་དང་འདི་དེའི་སྐབས་འདི་ག་གས་ཡོད་ས་མ་རེད། བྱས་ཙང་ད་ཆ་རྐྱེན་འདི་ག་ལ་བལྟས་པ་ཡིན་ན་ཨང་ཁ་ཏར་ལ་ཡང་སྤྲད་རྒྱུ་མི་འདུག་ཟེར་བྱས།

ཉིས་སྟོང་བཅུའི་ལོ་ལ་ཡང་ཁོང་ཚོས་སྙན་ཐོ་འདི་བྱས་བྱས། ཕ་གིར་ཇི་ནི་ཝར་ཕྱིན་བྱས་མི་རེ་རེ་ལ་ཡང་ད་ཁ་ཏར་ཕལ་ཆེར་སྤྲད་རྒྱུ་མི་འདུག་ཅེས་ལབ་དུས་ཙམ་པ། ཁྱོན་ནས་ཨ་མཆོག་ཉན་མཁན་ཁྱོན་མི་འདུག་གང་ལྟར་མི་ཉི་ཤུ་ཐམ་པ་དེ་སེམས་ཐག་བཅད་ཚར་བཞག་ཅེས་བྱས་ཁོ་རང་བཤད་བཞག། ད་ད་ལྟ་མར་ཕྱི་མིག་བལྟས་པས་ན་ད New York Times གསར་ཤོག་འདིའི་རྩོམ་འདིའི་ནང་བྲིས་བཞག་ཨ་ད་འོས་ཤོག་འཕངས་མཁན་མི་ཉི་ཤུ་ཅིག་ཡོད་པ། ད་འདི་གའི་ནང་ལོགས་ནས་མི་གཅིག་གིས། དེ་རིང་ཁ་སང་ཡིན་ན་འཛམ་གླིང་རྐང་རྩེད་སྤོ་ལོའི་རྩེད་འགྲན་གྱི་ཚོགས་པ FIFA ནང་ལྷག་ཡོད་མ་རེད། ད་དེ་གའི་ལྷག་མེད་ཡག་དེ་ད་ལོ་བཅུ་གཉིས་ཕྱིན་ཙང་མི་རྒན་ཡོལ་ཕྱིན་པ་དང་དེ་རེད་མི་འདུག་གང་ག་རྙོག་དྲ་ཐོན་བྱས། ཡང་ན་གཅིག་གིས་མར་ཕབ་བཞག་ཡང་ན་སོ་སོས་རང་འགུལ་གྱིས་དགོངས་པ་ཞུ་བ་བྱས་བཞག་དེ་མ་ཟད་ཨ་ད་མི་ཉི་ཤུ་ཐམ་པ་དེའི་ནང་ལོགས་ཁ་ཤས་ལ་ཁྲིམས་ཁང་ལ་ཉེས་འཛུགས་བྱས་བྱས་ལྐོག་ཟ་རུལ་སུངས་བྱས་པའི་ཁྲིམས་ཆད་རང་བྱས་པ་བྱུང་བཞག་བཙོན་ཁང་ལ་བཅུག་པ་བྱུང་བཞག་ཁག་ཅིག་བས་ཁྲིམས་ཁང་ལ་ཡང་ཉེས་འཛུགས་བྱས་བྱས། ཁྲིམས་བཅད་བྱས་བྱས་ཏེ་བྱུང་མི་འདུག་དེ་ལས་ཡིན་ན་ལས་ཉེས་འཛུགས་བྱས་པ་བྱུང་ཤག་ད་འདི་དཔེར་ན་ཆ་བཞག་ན་ངས་ད་གིན་ངོ་སྤྲོད་ཞུས་པའི Michael Platini ཟེར་མཁན་དེ་ཁོ་རང France མི་ཅིག་ཡོད་པ། དེ་བས། ཁོ་རང་ཉེན་རྟོག་མི་སྣས། དུས་ཚོད་ཐུང་ཐུང་ཞིག་རིང་ལ་བཀག་ཉར་བྱས་བྱས་ད་ཁྲིམས་ཁང་ལ་ཡར་མཐའ་མ་དེ་ད་ག་ད་ཉེས་འཛུགས་བྱས་མི་འདུག་དེ་ལས་བཀག་ཉར་བྱས་པའི་གནས་ཚུལ་བྱུང་ཤག་དེ་འདྲ་སོང་དུས་ག་ད་ད་མི་ཉི་ཤུ་ཐམ་པ་དེ་ག་ཚང་མ་ལོག་ལ་ཡག་བྱུང་ཡོད་ས་རེད་དེ་འདྲ་ལ་བལྟས་པ་ཡིན་ན་ཞེ་པོ་ཅིག་དཔང་རྟགས་བྱས་དེ་དངུལ་དེ་གས་སྤྲད་པ་རེད་དེ་དེ་གས་ཟས་པ་རེད་ཟེར་བྱས་བྱས་ད་མང་པོ་ཅིག་ལ་བཤད་མེད་པ་འདྲ་དེ་ལས་གང་ད་ཨ་ད་ཅིག་མི་ཚང་མ་ལོག་གིས་འོ་ཅིག་ག་འདྲ་བྱས་བྱས་ཁ་ཏར་རྒྱལ་ཁབ་ཆུང་ཆུང་འདི་འདྲ་ཅིག་ལ་ཡང་འཛམ་གླིང་རྐང་རྩེད་སྤོ་ལོའི་རྩེད་འགྲན་འདི་ཐོབ་རེད་ཟེར་ཆོག་ར་མགྲོན་བདག་བྱེད་ཡག་གི་ཐོབ་ཐང་དེ། དེ་ཡིན་ན། སྤྱིར་བཏང་བྱས་པ་ཡིན་ན་ད་ཁ་ཏར་རྒྱལ་ཁབ་འདིས་འགྲོ་སོང་དང་དེ་འདྲའི་ཞེ་པོ་བཏང་བྱས་ཐད་ཀར་མི་ལ་ཡག་དངུལ་སྤྲད་བྱས་བླུ་ཉོ་བྱས་ཡོད་ནའི་མེད་ནའི་བསམ་བློར་འགྱུར་ལྡོག་བཏང་བྱས་ཡིན་ན་ཁོང་ཚོའི་ཐོབ་ཐང་དེ་ཐོབ་ཡོད་པ་དེ་ཕལ་ཆེར་གསལ་པོ་ཆགས་བསྡད་ཡོད་ས་རེད། ད་དེ་ཁ་ཏར་ངོས་ནས་དེ་འདྲ་བྱེད་དགོས་དོན་ག་རེད་ཟེར་ན། ད་དེ་ལས་གོ་ཁ་ཤས་ཅིག་ཡོད་རེད་ད་ལོ་རྒྱུས་ལ་བལྟས་པས་ན་ཁ་ཏར་ཟེར་མཁན་དེ་ཡང་ད་རྒྱལ་ཁབ་དེ་ཕལ་ཆེར་ས་བཀྲ་བྱས་བྱས་ཟེར་ན་ད་ཕ་གིར་དཀྱིལ་ཤར་ཡུལ་གྲུའི་ནང་ལོགས་ཀྱི Persian མཚོ་ཁུག་གི་ཕྱེད་གླིང་ཆུང་ཆུང་ཅིག་ལས་ཡོད་མ་རེད་དཀྱིལ་ཤར་ཡུལ་གྲུ་རྒྱལ་ཁབ་མང་ཆེ་ནང་བཞིན་བྱས་བྱས་ཡིན་ན་སྔ་མོ་ཡིན་དུ་བ་ལུང་པའི་ལུང་དཔོན་ཆུང་ཆུང་དེ་འདྲ་ཅིག་གིས་བཟུང་བྱས་བསྡད་ཡོད་རེད་པ་ཅིག་ཉེ་དུས་རང་གི་བསམ་བློ་བཏང་པས་ན་ཨིན་ཇིའི་འོག་ལ་རྒྱལ་ཁབ་དེ་ཚོ་ད་མང་ཆེ་ཨིན་ཇིའི་འོག་ལ་བསྡད་པ་རེད་དངོས་གནས་རང་རང་བཙན་གཙང་མ་བྱེད་ཡག་དེ་པའི་དེ་ཉེ་དུས་རང་རེད་བཞག་གཅིག་སྟོང་དགུ་བརྒྱ་བདུན་ཅུ་ཐམ་པ་ཙམ་ལ་ཡང་གཞི་ནས་དབྱིན་ཇིའི་ཁོའི་དབང་སྒྱུར་གྱི་ཆ་ཤས་འདིའི་འོག་ནས་བས་ཆ་ཚང་ཞིག་ཐོན་བྱས་ཡིན་ན་རང་བཙན་བྱེད་ཡག་དེ་དུས་ཚོད་དེ་རེད་བཞག་ད་དཔལ་འབྱོར་ཆ་ནས་ཆ་བཞག་པ་ཡིན་ན། བས་དཀྱིལ་ཤར་ཡུལ་གྲུའི་རྒྱལ་ཁབ་དེ་ཚོ་སྔོན་མ་ཅིག་སོལ་རླངས་དང་རྡོ་སྣུམ་དང་དེ་མ་ཐོན་གོང་ལ་ཡིན་ན་ད་བྱེ་ཐང་དཀྱིལ་ལ་ཡོད་རེད་མང་ཆེ་འབྲོག་པའི་བཟོ་འདྲ་བྱས་བྱས་ཡིན་ན་འཚོ་བ་ད་དེ་ཚོ་ཞེ་དྲག་ཁག་པོ་ཡོད་པ་འདྲ། དེ་མ་ཟད་ཡིན་ན་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གྲངས་ལ་བསམ་བཏང་བ་ཡིན་ན་ལ་ད་ཁྱིམ་མཚེས་རྒྱལ་ཁབ་སའུ་ཏི་ཨ་ར་བྷི་ཡ་དང་ཡང་ཨི་རན་དང་འདི་ཚོ་ཡིན་ན་རྡོ་སྣུམ་དང་དེ་བྱས་ཞེ་དྲག་གི་རྒྱལ་ཁབ་ཡར་ཐོན་ཅན་ཆགས་ཚར་འདུག་ལ། དེ་ཚོ་དང་བསྡུར་བ་ཡིན་ན་ཁ་ཏར་དེ་ད་དུང་ཞེ་པོ་ཞིག་རྗེས་ལུས་བྱས་སྐྱོ་བོ་ཡིན་ས་རེད། ད་ཡིན་ནའི་ལ་ཁོ་རང་བཙན་བྱས་ཚར་རྗེས་ལ་ཡང་ཆིག་སྟོང་དགུ་བརྒྱ་བདུན་ཅུ་ཐམ་པའི་ལོ་ལ་ཡང།

འཛམ་བུ་གླིང་ནང་ལ་ད་ཨ་མི་རི་ཀ་ཨང་བདུན་པ་ཟིན་པའི་རྒྱ་ནག་བདུན་ཅུ་དོན་གྲངས་རེད་ཕལ་ཆེན་རྒྱ་གར་དེ་ཚོ་བརྒྱ་ཙམ་ཞིག་སླེབས་ཡོད་མ་རེད་མ་ཏི་མ་རིམ་པ་དེའི་ནང་ལོགས་ལ་བཙས་པའི་ད་དེ་འདི་གི་ཨནི་རྒྱུ་རྫིག་པོའི་རྒྱལ་ཁབ་ཆགས་བསྡད་པ་རེད་ཨ་རྒྱུ་རྫིག་པོའི་རྒྱལ་ཁབ་ཆགས་མ་ཟད་ཀྱི་ཁོ་ཚོའི་ད་རྒྱལ་ཁབ་དེ་ཚོ་ཡིན་ན་སྔ་མོའི་རྗེ་བློན་འབངས་གསུམ་དེ་གའི་ད་ད་རེས་ཁ་སང་རྒྱལ་པོ་སོ་སོ་བྱས་ཟིན་བྱས་བསྡད་ཡོད་རེད་པ། ཁོ་ཚོའི་རྒྱལ་པོ་དང་རྒྱལ་རྒྱུད་ཀྱི་ད་སྲིད་བློན་དང་བློན་པོ་ཚོ་མང་ཆེ་རྒྱལ་རྒྱུད་སྤུན་ཀྱག་དེ་གས་ཟིན་བྱས་བསྡད་པ་རེད། དེ་ཚོ་ཚང་མ་ལོ་སྔོན་རང་དར་རྒྱས་སེམས་དངུལ་ཡོད་པ་དང་ཁོ་དཔལ་འབྱོར་གྱི་སྟོབས་ཤུགས་དང་དེ་གས་ཡོད་རེད་པ། དེ་ཚོ་མར་ཕྱི་ལ་ཡར་བསྟན་བྱས། ཁ་ཏར་གྱི་རྒྱལ་ཁབ་ཀྱི་ས་རྒྱ་དང་མི་འབོར་དེ་ཆུང་ཆུང་ཡིན་པ་ཡིན་ནའི་རྒྱལ་ཁབ་སྟོབས་ཆེན་པོ་ཞིག་གི་ཁོའི་རྣམ་པ་ཞིག་སྟོན་ཡག་འབྱོར་བ་དེ་སྟོན་ཡག་ལ་ཡར་ནས་འདོད་པ་ཆེན་པོ་ཞེ་པོ་ཅིག་ཡོད་མཁན་ཅིག་རེད་བཞག། བྱས་ཙང་ད་དེ་འདྲའི་སྟོན་དགོས་དུས་ཙམ་པ། ཁ་ཏར་ངོས་ནས་བཤད་པ་ཡིན་ན་འཛམ་གླིང་རྐང་རྩེད་སྤོ་ལོའི་རྩེད་འགྲན་དེ་ད་ད་རེས་ཁ་སང་འཛམ་བུ་གླིང་ནང་ལོགས་ལ་ཡར་ལྟད་མོ་ལྟ་མཁན་མང་ཤོས་ཀྱི་རྩེད་འགྲན་དེ་རེད། འདི་ཡིན་ན་ཁ་ཏར་ལ་ཡར་བྱས་དེ་ནི་ཞེ་པོ་ཅིག་གི་ཁོ་ཚོས་གོ་སྐབས་ཆེན་པོ་དང་གལ་ཆེན་པོ་ཞིག་མཐོང་བྱས་འགྲོ་སོང་དེ་གས་དང་འབད་བརྩོན་དེ་གས་བྱས་ད་འདས་པའི་ལོ་བཅུ་གཉིས་སུ་ནང་ལོགས་ལ་ཡར་བྱས་པ་ཡིན་ན་ལུས་རྩལ་ཐང་དང་ལམ་ཁ་བཟོ་ཡ་དང་མགྲོན་ཁང་རྒྱག་ཡ་དང་དེ་ཚོ་ཁོ་རའི་ཆེད་དུ་ཨ་མི་རི་ཀའི་ཌོ་ལར་ཐེར་འབུམ་ཉིས་བརྒྱ་ཉི་ཤུ་ཙམ་ཞིག།

ཨ་ཐ་འཛུགས་སྐྲུན་དེ་གས་བྱས་པའི་སྐབས་དེ་འདས་པའི་ལོ་བཅུ་གཉིས་སུ་ནང་ལོགས་ད་འཛུགས་སྐྲུན་བྱེད་གར་ཕི་ཀ་ཡ་ཁོང་ཚོ་ཁ་ཏར་ཁོ་རང་ཚོའི་མི་དེ་ཚོ་ད་ལས་ཀ་སྡུག་ལས་ཆེ་སྐྱོན་བྱེད་ཀྱི་ཡོད་ས་མ་རེད་ད་དངུལ་ད་ཞེ་པོ་ཅིག་ཡོད་ཙང་དེ་ཚོ་གང་ག་ཕྱི་ལོགས་ནས་ལས་ཀ་བྱེད་མཁན་སྐད་བཏང་དགོས་སྐད་བཏང་ས་གཙོ་བོ་དེ་བལ་ཡུལ་ནས་རེད་ཤག་བལ་ཡུལ་ནས་ཨ་ཐ་ད་བར་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁ་ཤས་ཟེར་བྱས་པ་ན་འདས་པའི་ལོ་བཅུ་གཉིས་སུ་ནང་ལོགས་ཡ་ལུས་རྩལ་རྩེད་ས་དང་དེ་ནས་ཅིག་མགྲོན་ཁང་དང་ལྟ་འདོད་པ་གཅིག་ལམ་ཁ་དང་དེ་ཚོ་འཛུགས་སྐྲུན་བྱེད་ཡག་གི་ཆེད་དུ་ལས་ཀ་བྱེད་གར་ཡོང་མཁན་བལ་པོ་ཕལ་ཆེན་སྟོང་ཕྲག་བརྒལ་བ་ཕལ་ཆེན་ཤི་ཡོད་ས་རེད་ཅེས་གསུངས་འདུག་ད་ཤི་ཡག་གཙོ་བོ་དེ་ཡིན་ན་ཕི་ཀ་ཡག་གནམ་གཤིས་ཚ་ཐག་ཆོད། ཕྱི་ལོགས་ལས་ཀ་བྱེད་དུས་ཚ་བ་ཁོ་རེ་ཨར་མ་འདེམས་བྱས་བྱས་ནས་ཆ་རྐྱེན་དང་དུས་ཚོད་ཡག་པོ་མེད་དུས་ཙམ་པ། སྙིང་གི་ན་ཚ་ན་ཡག་དང་མཁལ་མའི་ན་ཚ་ན་ཡག་དང་འདི་འདྲས་བྱས་བྱས་ཁོ་རེ་མི་སྟོང་ཕྲག་བརྒལ་བ་ཤི་ཡོད་རེད། དེ་མ་ཟད་ཡིན་ན་སྟོང་ཕྲག་མང་པོ་རྨས་སྐྱོན་བྱུང་བྱས་ཕར་བལ་ཡུལ་ལ་ཡར་སློག་བཏང་བྱས་ད་ད་རེས་ཁ་སང་བལ་པོའི་གཞུང་གིས་ད་ག་འདྲ་འདི་ག་དེར་སྨན་བཅོས་བྱས་བྱས་དཀའ་ངལ་འཕྲད་བྱས་བསྡད་ཡོད་རེད། དམིགས་བསལ་གཅིག་བལ་པོ་འདི་ག་དེ་ཕི་ཀ་ཡ་དང་པོ་ཁྲིད་དུས་ཙམ་པ་གླ་ཞེ་པོ་ཞིག་སྤྲད་དགོས་ཟེར་བྱས་བྱས་ཁྲིད་ཕྱིན། ཨ་ནི་གཞུག་དེ་མཐའ་མ་དེ་སྤྲད་དགོས་སོ་ཡ་ཁས་ལེན་བྱས་པའི་གླ་འདི་ག་དེ་མ་སྤྲད་པ་བྱས་བྱས་ཡིན་ན་བལ་ཡུལ་བག་ཕེབས་བཞག་བྱས་ག་འདྲ་གླ་མ་རག་པ་འདི་ཁོར་ཁོར་ཞེ་པོ་ཞིག་མང་པོ་ཡོད་རེད། འདི་འདྲས་སོང་ཙང་འགྲོ་བ་མིའི་ཐོབ་ཐང་ཚོགས་པ་གཅིག་གཉིས་ཤིག་གི་མཉམ་རུབ་ཐོག་ནས་ད་ད་རེས་ཁ་སང་ཡིན་ན་འདི་ཧྥི་ཧྥ་ཟེར་འཛམ་གླིང་རྐང་རྩེད་སྤོ་ལོའི་རྩེད་འགྲན་གྱི་ཚོགས་པ་འདི་ལ་ཡ། ཁོ་ཚོས་ངེས་པར་དུ་ཐེབས་རྩ་བཙུགས་བྱས་ཐེབས་རྩ་དེའི་ནང་ཕལ་ཆེན་ཨ་མི་རི་ཀའི་སྒོར་མོ་དུང་ཕྱུར་ཁ་ཤས་ཤིག་བཅུག་དགོས་ཁེལ་ས་རེད་ག་རེ་ཟེར་ན་དངུལ་དེ་གིས་ཕི་ཀ་ཡ་བལ་ཡུལ་གྱི་ལས་ཀ་བྱེད་གར་ཡོང་མཁན་དེ་ག་དེའི་རྨས་སྐྱོན་བྱུང་བ་དང་འདས་གྲོངས་སོང་བ་དང་ད་ཁོ་ཚོ་ད་བར་ལ་ཡ་གླ་མ་རག་པ་དེ་ག་དེ་ལ་ཡ་གུན་གསབ་བྱེད་ཡ་ལ་ཡ་དགོས་ཀྱི་འདུག་ཟེར་བྱས་བྱས་ཁོ་ཚོས་དེ་འདྲས་ཀྱི་ག་འདྲ་འབོད་སྐུལ་ཞུས་ཤག། དེ་ཚོར་བལྟས་པ་ཡིན་ན། ཡོང་ནས་དང་པོ་གཅིག་ཁོ་མགྲོན་བདག་བྱེད་ཡག་ཐོབ་ཐང་དེ་འདིར་ཐོབ་ཡོད་མེད་དེ་གཙང་མ་ཅིག་མེད་པ་བྱས། འདིའི་སྐབས་དེ་ཡིན་ན་ད་ལྟ་བར་དུ་འཛུགས་སྐྲུན་བྱེད་སྟངས་དེ་ད་མི་ཁོ་རང་ཚོ་དངུལ་ཡོད་རེད་བལ་ཡུལ་གྱི་ལས་ཀ་བྱེད་ཀར་ཡོང་ཉན་དེ་ག་ཡོང་བྱས་དེ་ག་དེ་གླ་ཡག་པོ་བརྒྱབ་ཆ་རྐྱེན་ཡག་པོ་ཅིག་ག་རེ་ཟེར་དེ་ག་སྤྲད་ཡོད་ན་ད་མི་དངོས་གནས་གཉིས་ཕན་རེད་བ་ད་ཡིན་ནའི་ལས་དེ་འདྲ་ཁྱོན་ནས་བྱུང་ཡོད་ས་མ་རེད་ད་ད་ཁ་ཏར་ཁོ་རང་ཚོའི་གཞུང་རང་གིས་ཟེར་ཡག་བྱས་པ་ཡིན་ན། ཕྱི་ལོགས་ནས་སྐྱོན་བརྗོད་ཞེ་པོ་བྱེད་ཡག་གི་དེ་ཚོ་རྒྱུ་མཚན་གཙོ་བོ་གཅིག་གིས་ད་ལྟ་བར་དུ་འཛམ་གླིང་རྐང་རྩེད་སྤོ་ལོའི་རྩེད་འགྲན་དེ་ཚོ་ཡིན་ན་མང་ཆེ་བ་ཡིན་ན་ནུབ་ཕྱོགས་ཀྱི་ལྷག་པར་དུ་ཡུ་རོབ་ཀྱི་རྒྱལ་ཁབ་དེ་ཚོར་རྩེད་བྱས་བསྡད་པ་རེད་ད་རིང་ཁ་ཆེའི་རྒྱལ་ཁབ་ཆུང་ཆུང་གཅིག་ལ་རྩེད་ཙང་ཁོ་ཚོས་ད་ད་མཐོང་ཆུང་བཟོ་འདྲ་བྱས་བྱས་ཨ་འདི་ཁ་ཡག་ཅེས་སྐྱོན་བརྗོད་བྱེད་ཀྱི་ཡོད་རེད་ཟེར་བྱས་ལབ་བཞག་དེ་ལས་ཡིན་ནའི་ལས་ཨ་འདི་རྒྱུ་མཚན་དེ་ཚོ་བལྟས་པ་ཡིན་ན་མཐོང་ཆུང་བྱས་བྱས་སྐྱོན་བརྗོད་བྱེད་ཉན་ཡོད་དེ་ཡོད་གི་དེ་ལས་ཡིན་ནའི་ཁོ་རང་ཚོ་རང་ལས

པའི་ལུས་རྐང་རྩེད་སྤོ་ལོ་རྒྱག་ཉན་དེ་ག་དེ་ཡག་པོ་སྦྱོང་ཡག་ཆེད་དུ་འགྲོ་སོང་ཞེ་པོ་ཅིག་བཏང་བྱས་འདས་པའི་ལོ་བཅུ་ཙམ་ནང་ལོག་ལ་ད་འཛམ་བུ་གླིང་ནང་ལོག་ད་སྤོ་ལོ་བསླབ་ཉན་དང་དེ་ཚོ་མཁས་ཤོས་དེ་ཚོ་སྐད་བཏང་བྱས་སྦྱོང་བརྡར་ཞེ་པོ་ཅིག་བྱས་ཡོད་པ་འདྲ་དེ་ལས་མཐའ་མ་དེ་ཁ་སང་ཕ་གི་རྩེད་པའི་སྐབས་དེ་འགྲན་རྩོད་བྱེད་ཉན་གྱི་ཁ་གཏད་དེ་ཡིན་ན་ཨེ་ཀོ་ཏོར་ཟེར་ཉན་དེ་དབུས་ཨ་མི་རི་ཀའི་གླིང་ཆེན་གྱི་རྒྱལ་ཁབ་སྐྱོ་པོ་ཞེ་པོ་ཅིག་རེད་བྱས་ཙང་འདིའི་རྒྱལ་ཁབ་དེ་དང་རྩེད་པའི་སྐབས་དེ་ཁ་ཏར་ཀླད་ཀོར་དང་གཉིས་བྱས་བྱས་ཡིན་ན་ཤོར་སོང་ཨ། དབུ་འབྱེད་ཀྱི་མཛད་སྒོ་དང་དེའི་རྗེས་ཀྱི་སྤོ་ལོ་དང་པོ་རྒྱབ་པའི་སྐབས་དེ་ཡོད་ཉན་གྱི་འདི་ནིའུ་ཡོག་ཊའིམ་སིའི་གསར་འགོད་པ་ཅིག་གིས་ལབ་ཤག་ད་དབུ་འབྱེད་ཀྱི་མཛད་སྒོ་དེ་ལ་ད་ཟློས་གར་དང་འཁྲབ་ཁ་ཏར་ཡང་དངོས་གནས་འཛམ་གླིང་གི་རྩེད་འགྲན་གལ་ཆེ་ཤོས་དེ་ཁོ་ཚོ་མགྲོན་བདག་བྱས་བྱུང་བའི་སྤོབས་པ་བྱེད་ཀྱི་ཡོད་རེད་བ། ད་ཡིན་ནའི་ལས། སྤོ་ལོ་དང་པོ་དེ་འགོ་བཙུགས་བྱས་སྐར་མ་སུམ་ཅུ་ཙམ་ལས་མ་ཕྱིན་གོང་ནས་སྤོ་ལོ་གཉིས་ཡར་བླུགས་བྱས་ཀླད་ཀོར་ཆགས་དུས་ཙམ་པར་མི་མང་པོ་ཞེ་པོ་ཉོབ་བྱས་ཁ་རོག་མི་མང་པོ་ཅིག་ག་ལེ་ག་ལེ་ལོག་འགྲོ་ཡག་འདི་འགོ་བཙུགས་བྱས་ཕལ་ཆེར་ཕྱེད་ཀ་ཙམ་ཅིག་སླེབས་དུས་ཙམ་པར་ཕལ་ཆེར་སུམ་ཆ་གཅིག་ཙམ་ཅིག་ལོག་ཕྱིན་བྱས་ཡིན་ན་རྐུབ་བཀྱག་སྟོང་པ་ཆགས་ཚར་ཤག་ཟེར་གྱི་འདུག། བྱས་ཙང་ད་དེ་ནས་ག་རེ་མཐོང་གི་རེད་ཟེར་ན། མ་རྩ་དངུལ་ཟེར་ཉན་དེ་ཞེ་པོ་གལ་ཆེན་པོ་རེད་ད་ཁ་ཏར་འདྲ་བའི་རྒྱལ་ཁབ་ཆུང་ཆུང་གཅིག་གིས་ད་ག་ཚོད་ཀྱི་ཁང་པ་ཆེན་པོ་བརྒྱབས། འཛམ་བུ་གླིང་ནང་ལོག་གི་འགྲན་རྩོད་ཆེ་ཤོས་ཀྱི་རྩེད་འགྲན་དེ་ཁོ་རང་ཚོ་ལུང་པར་ཁྲིད་ཡོང་ད་གང་ལྟར་ལྐོག་ཟ་རུལ་སུངས་བྱས་ཁྲིད་ཡོད་ནའི་རེད་ཡང་ལུགས་མཐུན་ཐོག་ལ་ཁྲིད་ཡོད་ནའི་རེད་ཆ་རྐྱེན་དང་གྲ་སྒྲིག་བྱས་དེ་ཚོ་ལ་དེ་བཤད་མ་དགོས་པ་རེད་ད་ད་ཡིན་ནའི་ལས་མཐའ་མ་དེ་དངོས་གནས་འགྲན་རྩོད་བྱེད་པའི་སྐབས་དེ་ད་དངུལ་ཕྱུག་པོ་གིས་འགྲིག་ཡག་ཡོད་མ་རེད་ཨ་ཕ་གིའི་ཕྱོགས་སུ་དེ་ཨེ་ཀོ་ཏོར་ཟེར་བ་ད་ཞེ་དྲག་གི་རྒྱལ་ཁབ་ཆུང་ཆུང་ཅིག་རེད་བྱས་ཙང་དེའི་ཡང་ཁོ་བསླབ་བྱ་ཅིག་རེད་བསམ་བསམ་རེད་དྲན་གི་འདུག་ད་རིང་ང་ཚོའི་དཔལ་རྒྱལ་སྐྱེ་ཤུགས་ལས་རིམ་ད་ག་མཇུག་སྒྲིལ་གྱི་ཡིན་ང་ཚོ་ལས་རིམ་རྗེས་མ་སེང་གི་མ་ར་ན་ཡོང་ན་ང་ཚོ་ལས་རིམ་སེང་གི།